སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་བོད་ཕྲུག་ཁྱིམ་སྡེ། འཛིན་རིམ་བཅུ་པའི་སློབ་མ་ཁག་ཅིག་གིས་རྒྱལ་ཡོངས་ཡིག་རྒྱུགས་ཆེན་མོ་ལ་གྲ་སྒྲིག་གང་འདྲ་གནང་གི་ཡོད་མེད་སྐོར་དང་ང་ཚོའི་སློབ་ཕྲུག་ཚོ་གུང་སེང་ལ་སྤྲོ་པོ་གང་འདྲ་གནང་གི་ཡོད་མེད་ཐོག་ལ་སློབ་མ་གཉིས་ནས་བཀའ་མོལ་གནང་པ་དང་ཁོང་རྣམ་པས་གསན་པར་འདོད་པའི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་གསན་ཡོང་བ་ཞུ། གླུ་དབྱངས་ལེ་ཚན་ཡིན་དུས་ཐོག་མ་དེ་ལ། གཞས་མ་ཚེ་རིང་སྒྲོལ་དཀར་ལགས་ཀྱི་གཞས། ང་ལ་མེད་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

བཀྲ་ཤིས་བདེ་ལེགས་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ཞུ་གི་ཡོད། ཁྱེད་རང་གི་མཚན་ལ་ག་རེ་ཞུ་གི་ཡོད་ན།
བཀྲ་ཤིས་བདེ་ལེགས་ནི་ངའི་མིང་ལ་བསྟན་འཛིན་སྐལ་བཟང་ཟེར་གྱི་ཡོད། ང་རང་འཛིན་གྲྭ་བདུན་པ་ནས་བརྒྱད་པར་འགྲོ་མཁན་ཡིན། བཀྲ་ཤིས་བདེ་ལེགས་བསྟན་འཛིན་སྐལ་བཟང་ལགས། བསྟན་འཛིན་སྐལ་བཟང་ལགས་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་ལ་ཕེབས་པ་དགའ་བོ་བྱུང། ཨེ་ནི་ཁྱེད་རང་འདི་གོང་གསལ་ཁ་བ་ལ་ཞུགས་ཡོད་ན། ང་རང་ཡང་ཏྲེས་ཏི་ལའི་ལྷུང་འདྲེན་གྱི་ལས་རིམ་ལ་བཅར་ཐུབ་པ་དང་ལྷུང་འདྲེན་ནང་གོ་སྐབས་ར་བ་སྤེལ་དཀའ་པོ་བྱུང། ང་རང་སྤུ་བུ་རྨོ་མོ་ཙམ་ལ་རྡེ་ར་ཏུན་ལ་གོང་གསལ་ཡོད། བསྟན་འཛིན་གྱི་སྲས་ལ་རྡེ་ར་ཏུན་ལ་ཨེ།

བསྟན་འཛིན་སྐལ་བཟང་ལགས་ཨ་རེད་རེད་རེད་ད། ནད་ཡམས་ཀྱི་རྐྱེན་གྱིས་ད་ད་ལྟ་དུས་ཚོད་འདི་ལ་ཨ་ནི་ག་པ་ལ་འགྲོ་བ་འདྲ་ཅིག་ཡིན་ནའི་ང་ཚོ་ཟུར་བཀག་བསྡད་དགོས་ཡ་དང་ཨ་ནི་ཕར་ཚུར་འཆམ་འཆམ་འགྲོ་ཡ་ལ་ཡང་གཟབ་གཟབ་བྱེད་དགོས་ཡ་དེ་དཔེ་གནད་འགག་ཆེན་པོ་རེད་ད་ཁྱེད་རང་ག་པ་ལ་ཕེབས་མ་ཐུབ་རེད་ཁྱད་ཡོད་མ་རེད་ད་ཡིན་ནའི་བསྟན་འཛིན་སྐལ་བཟང་ལགས་ཁྱེད་རང་གུང་སེང་ཉི་མ་གུང་སེང་ལ་ཉི་མ་གཅིག་དེ་ག་འདྲ་འདྲ་ཅིག་སྐྱེལ་གྱི་ཡོད་ན་ཁྱེད་རང་འདི་ཐོག་ལ་བསྡུས་བསྡུས་ཅིག་གསུངས་རོགས་གནང་དང། གུང་སེང་ལ་ཉི་མ་གཅིག་ལ་ང་ཞོགས་ཀས་ལངས་ནས་ཞལ་འདོན་སྐྱོར། དེ་རྗེས་ཨ་མ་ལགས་ཁ་ལག་བཟོ་རོགས་རོགས་པ་བྱེད། ཨ་ནི་ཁ་ལག་ཟ་ཚར་དང་རང་སྦྱོང་ཏོག་ཙམ་བྱེད། དེ་རྗེས་ལ་ང་དང་ངའི་སྤུན་མཆེད་ཆུང་བ་པད་མཚོ་ང་གཉིས་མཉམ་དུ་སྤོ་བོ་དགོན་པ་ལ་འགྲོ་གི་ཡོད། ཨ་ནི། ཉིན་གུང་ཁ་ལག་ཆེད་དུ་ནང་ལ་རང་ཕྱིར་ལོག་སླེབས། ཨ་ནི་ཁ་ལག་ཟ་ཚར་དང། དུས་ཚོད་ཟིན་སོང་མ་ཤེས་པ་བྱས་ནས། ཨ་ནི་རི་མོ་འབྲི་ཡ་ལ་སོགས་པ་དང། ཨ་ནི་སྒྲུང་དེབ་ཀློག་ཡ་དང་དེ་ཚོ་བྱས་ནས། ཨ་ནི་དུས་ཚོད་འཁྱོལ་འགྲོ་གི་འདུག་པ། ཨ་ནི་ཁ་ལག་ཟ་ཡའི་དུས་ཚོད་སླེབས་འགྲོ་གི་འདུག་པ་བྱས་ནས། ཨ་ནི་དེའི་རྗེས་ལ་ཁ་ལག་ཟ་ཚར་དང། བརྙན་འཕྲིན་འདི་ཚོ་ཏོག་ཙམ་ལྟ། ཨ་ནི་ལག་ཐོགས་ཁ་པར་ནང་ལྟད་མོ་ཏོག་ཙམ་ལྟ། ཨ་ནེ་ཨུ་ནེ་བྱས་ནས་ཉི་མ་གཅིག་དེ་ག་རང་ལ་རྫོགས་འགྲོ་གི་འདུག། བསྟན་འཛིན་སྐལ་བཟང་ལགས་ད་ཁྱེད་རང་གི་གུང་སེང་ལ་ཡིན་ནའི་གི་གུང་སེང་དེ་ཉི་མ་གཅིག་དེ་སྤྲོ་བོ་ཞེ་པོ་ཅིག་བྱས་ནས་ཁྱེད་རང་གི་བཏང་གནང་གི་འདུག་དངོས་གནས་ཁོ་རང་མི་ཚང་མ་གི་ཤེས་དགོས་ཡས་ཅིག་དང་ཧ་གོ་དགོས་ཡས་ཅིག་དཔེ་མཚོན་ལེན་དགོས་ཡས་ཅིག་ཆགས་ཤག་ཨ་ནེ་ཁྱེད་རང་ཞོགས་ཀས་ཡང་སྔ་པོ་ནས་ཡར་བཞེངས་དེ་ནས་ཕ་མ་ལ། རོགས་པ་བྱེད་ཡ་དང་གཅིག་དེ་ནས་མ། ཡང་ཉིན་གུང་དེ་བ་ལ་སོ་སོ་གི་ད་པོ་པོ་མཉམ་དུ་ལ་ཡང་དུས་ཚོད་ཀྱི་པོ་པོ་མཉམ་དུ་ལ་བཏང་ཡ་དང་གཉིས། དེ་ནས་དེ་མ་ཡིན་པའི་གི་ཡང་རང་སྦྱོང་གནང་ཡ་དང་སྒྲུང་དེབ་ཀློག་ཡ་དང་འོ་དེ་འདྲའི་གི་དུས་ཚོད་ཅི་བ་དུས་ཚོད་བ་དེ་སྤུས་དག་པོ་ཅི་བ་སྐྱེལ་གནང་གི་འདུག་ཨན་ད་ད་དེ་རིང་ངེད་ཀྱིས་ཁྱེད་རང་ལ་ཡང་འབོད་སྐུལ་ཞུ་ཡ་ཅིག་ལ་ད་ད་བར་དུ་ཁྱེད་རང་གིས་ཨནི་སྒྲུང་དེབ་མང་པོ་ཀློག་ཡོད་རེད་ཨནི་སྒྲུང་དེབ་ཀློག་པའི་ནང་ལོགས་ནས་སྙན་ཤོས་ཅིག་གི་སྐོར་ལ་དེ་མདོར་བསྡུས་ཅིག་གསུང་རོགས་གནང་དང།

ཁོང་ཚོ་ཁ་ས kingdom དེ་གི princess རེད། བསྟན་འཛིན་སྐལ་བཟང་ལགས་ཀྱི་དངོས་གནས་སྒྲུང་དེབ་སྙན་པོ་འདི་དངོས་གནས་སྙན་པོ་ཡོད་ས་རེད་ཁྱེད་རང་གིས་འདི་གི་ནང་དོན་འདི་གི་ཚང་མ་ཡག་པོ་ཤེས་རྟོགས་བྱས་ནས་ཁྱེད་རང་དེར་འགྲེལ་བཤད་དཔེ་ཡག་པོ་རྒྱབ་གནང་སོང་ཐུགས་རྗེ་གནང་ད་དུང་ཡིན་ནའི་མུ་མཐུད་ནས་སྒྲུང་དེབ་གང་མང་མང་ཀློག་རོགས་གནང་ཞུ་ཡས་ཡིན་ཨན་ཁྱེད་རང་གུང་སེང་སྤྲོ་པོ་ཞེ་པོ་ཅིག་བཏང་གནང་གི་འདུག་ཨན་དེ་ནང་བཞིན་ཨན་མུ་མཐུད་ནས་གུང་སེང་སྤྲོ་པོ་གནང་རོགས་གནང་ཞུ་ཡས་ཡིན། ཨེ་ནས་ཁྱེད་རང་ད་ང་ཚོའི་གི་ཏྲེས་ཏི་ལ་ལུང་འདྲིན་གྱི་ལས་ཚན་ན་འདུག་སི་ཕེར་པ་ལ་ཉེ་ཐོ་ཆེ་ན་ཞུ་གི་ཡིན་ཐོ་ཆེ་ན། ཉེ་ཐོ་ཆེ་ན་ང་རང་ཏྲེས་ཏི་ལའི་ལུང་འདྲིན་གྱི་ལས་རིམ་ན་འཛུལ་ཞུགས་བྱེད་ཐུབ་པ་དགའ་པོ་བྱུང་ཐོ་ཆེ་ན། བར་མཚམས་འདིར་བསྟན་འཛིན་སྐལ་བཟང་ལགས་ཀྱིས་གསན་པར་འདོད་པའི

ག་རེ་གནང་གི་ཡོད་མེད་ཐོག་ལ་གསན་བཞིན་ཡོད་པ་དེ་མུ་མཐུད་ནས་གསན་རོགས། བཀྲ་ཤིས་བདེ་ལེགས་བསྟན་འཛིན་ཚེ་སྐྱིད་ལགས། བསྟན་འཛིན་ཚེ་སྐྱིད་ལགས་འདི་ང་ཚོ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་ལ་ཕེབས་པ་དགའ་པོ་བྱུང། ཨ་ནི་ཁྱེད་རང་འདི་གུང་སེང་ག་བ་ལ་བཞུགས་ཡོད་ན། ང་གུང་སེང་འདི་བལ་ཡུལ་སྤོག་ར་ལ་སླེབས་བསྡད་ཡོད། ང་རང་ཕ་མ་དེ་ལ་བསྡད་ཀྱི་ཡོད་རེད་བྱས་ཙང་ང་སྤོག་ར་བཀྲ་ཤིས་གླིང Tibetan camp ལ་སླེབས་ཡོད། བསྟན་འཛིན་ཚེ་སྐྱིད་ལགས་ཁྱེད་རང་བལ་ཡུལ་ལ་ཡང་བལ་ཡུལ་དངོས་གནས་ས་ཆ་སྐྱིད་པོ་ཡོད་ད་དེ་ནང་བཞིན་ཨ་ནི་སྤོག་ར་ལབ་དུས་བྱས་ནས་ཡང་བལ་ཡུལ་ནང་ལ་ས་ཆ་སྐྱིད་པོ་ཅིག་རེད་བ་ཁྱེད་རང་དངོས་གནས་གུང་སེང་བཏང་ས་ཁྱོན་ནས་ནོར་མི་འདུག་དཔེ་སྐྱིད་ཉོ་ཁ་བོ་ཞིག་འདུག་ཨ་ནི་ཁྱེད་རང་སྤོག་ར་ལ་ཨ་ནི་ས་ཆ་ག་བ་ག་བ་ལ་ཁྱེད་རང་འཆམ་འཆམ་ཕེབས་ཡིན་ན། ད་ད་ནང་ང་ཚོ་ནད་ཡམས་ཀྱིས་བྱས་ནས་ང་ཚོ་ས་ཆ་མང་ཆེ་སྒོ་བརྒྱབ་ནས་བཞག་པ་རེད་འགྲོ་ཆོག་ཡོད་མ་རེད་ཡིན་ན་ཡང Lakeside ལབ་ཡས་ས་ཆ་ཅིག་ཡོད་རེད་འོ་དེ་ལ་ང་མང་པོ་འགྲོ་གི་ཡོད་གང་ཡིན་ཟེར་ན། མཚོ་འགྲམ་ལ་དེ། ཨཱ་ནི། ཟ་ཁང་མང་པོ་ཡོད་རེད། ཨཱ་ནི། གཞས་བཏང་གི་རེད། ཨཱ་ནི། ལྟད་མོ་ཡང་བལྟ་ཡས་ཡོད་རེད། ཨཱ་ནི། ང་ཕར་ལ་འགྲོ་ན་སེམས་པ་སྐྱིད་པོ་བྱེད་ཀྱི་འདུག། དེ་བྱས་ནས་རེད། དེ་བྱས་ནས་ང Lakeside ལ་མང་པོ་འགྲོ་གི་ཡོད། རེད་རེད་བསྟན་འཛིན་ཚེ་སྐྱིད་ལགས་ད་ད་ལྟ་དུས་ཚོད་དེ་ལ་ནད་ཡམས་རྐྱེན་པས་ཀྱིས་ཨཱ་ནི་ང་ཚོ་ག་བ་ལ་ཡིན་ནའི་འགྲོ་ཡ་མི་འདུག་ཨཱ་ནི། ཁྱེད་རང་ལ་ཆ་བཞག་ནས་བལ་ཡུལ་སྤོག་ར་ལ་སྔོན་མ་འཁྱམ་ས་ཡག་པོ་ཞིག་དེ་འདྲའི་ཡོད་གནས་ཀྱིས་ཨཱ་ནི་དེ་ཚོ་ལ་འགྲོ་མ་ཐུབ་བྱས་བསྡད་ཀྱི་ཡོད་རེད་དེ་ཡིན་ན་ཡང་ཁྱེད་རང། ན་ཡང་ཁྱེད་རང་གིས་ཨ་འདི་ཕ་གིའི་མཚོ་འགྲམ་ལ་ཕར་ཕེབས་བྱས་ནས་ཡང་ཕ་གི་ལ་རླུང་པོ་མཁའ་རླུང་གཙང་མ་དང་འདི་མ་ཡིན་པའི་གི་གཞས་ཉན་ཡ་དང་དེ་ཕུད་ལྟད་མོ་ལྟ་ཡ་དང་འོ་དེ་འདྲའི་གི་གོ་སྐབས་བཟང་པོ་ཅིག་ཡོད་པ་དངོས་གནས་རྗེས་སུ་ཡི་རང་ཡོད་པས་དགའ་པོ་བྱུང་ཨ་ནི་གོ་ཡང་དེ་ནང་བཞིན་གནང་རོགས་བྱེད་ཞུ་ཡས་ཡིན་ཨ་ད་ཁྱེད་རང་གིས་ཉི་མ་གཅིག་ནང་ལོགས་ལ་ཨ་ནི་དུས་ཚོད་དེ་ག་འདྲ་འདྲ་སེ་སྐྱེལ་གནང་གི་ཡོད་ན། ཨ། དེང་སང་གནམ་གཤིས་གྲང་ཙང་ང་ཞོགས་པ་ཆུ་ཚོད་བརྒྱད་པ་ལ་ལངས་ཀྱི་ཡོད། ཨ་ནི་ཨ་མ་པཱ་ལགས་ཨ་ཅག་དེ་ཚོ་ལས་ཀ་ལ་འགྲོ་ཡི་རེད་ཨ་ནི་ནང་ལས་ཀ་མང་ཆེ་ངས་བྱེད་ཡི་ཡོད། ཨ་ནི། ཁ་ལག་དང། ཁ་ལག་དང་ཁྱེད་ཅག་པའི་སྣོད་ཆས་འཁྲུད་ཚང་མ་ངས་བྱེད་ཡོད། མཚམས་མཚམས་ཨ་མ་དུས་ཚོད་སྟོང་པ་རག་ན་ཨ་མ་བྱེད་ཀྱི་རེད། ཨ་ནི་ང་ཉིན་གུང་རྗེས་ལ་མང་ཆེ་ང་རང་སྦྱོང་བྱེད་ཡི་ཡོད་ནང་ལས་དེ་ཚོ་ནང་ལས་མ་ཚར་ཡོད་དེ་ཚོ་བྱེད་ཀྱི་ཡོད། ཨ་ནི་ཆུ་ཚོད་བཞི་པ། ལ། ང་ང་རང་གཅིག་པོ Walking འགྲོ་གི་ཡོད་ཞེས་ཉེས་ཉེས། ཨ་ནི་ང་དགོང་དག་ཆུ་ཚོད་བདུན་པ་ལ་སྤོ་བོ་ནང་ལ་ཁ་ལག་ཟ་ག་འགྲོ་ཡོད། ཨ་ནི་གུང་སེང་ལ་མཚམས་མཚམས་ང་དང་སྤོ་བོ Carrom འདོར་གྱི་ཡོད། ཨ་ནི། མཚམས་མཚམས་ང་འཁྱམས་ག་འགྲོ་གི་ཡོད་གུང་སེང་ལ། བསྟན་འཛིན་ཚེ་སྐྱིད་ལགས་ཁྱེད་རང་དཔེ་ཡག་པོ་རེད་ད། ད་ཁྱེད་རང་འདི་ལ་ཁྱིམ་ཚང་ལ་བསྡད་པ་གི་གོ་ཆོད་ཞག་ད་ཕ་གི་ལ་སོ་སོའི་ཕ་མ་གཉིས་ལ་ཨེ་ནི་རོགས་པ་བྱེད་ཡས་དང་གཅིག་དེ་ནས་ཕ་གིའི་ནང་འདི་ཚོ་གཙང་སྦྲ་འཕྲོད་བསྟེན་བྱེད་ཡས་དང་ཨེ་ནི་ཕོར་པ་ཐ་ལི་འཁྲུ་ཡས་དང་དེ་ཚོ་དང་ཁྱེད་རང་དངོས་གནས་སྐོར་ར་ཡག་པོ་བྱེད་ནི་ཕ་གིའི་ནང་རུ་ནང་བཞུད་ཡས་ཡིན་ད་དེ་ཚོ་དེ་ལ་སྦྱོང་བརྡར་བྱས་པས་ད་ག་རང་གིས་ཕན་ཐོགས་པ་རེད་ཨེ་ནི་ཕ་གི་ལ་ད་ཁྱེད་རང་གནང་གི་ཡོད་པ་དེ་ང་དཔེ་དགའ་བོ་བྱུང་གོ་ནས་དགའ་བོ་བྱུང།

ནང་ལས་དེ་ཚོ་ཕར་བྱེད་བྱེད་ནས་ཨེ་ནི་འཛིན་གྲྭ་བཅུ་པ་གི་གྲ་སྒྲིག་བྱེད་ཀྱི་ཡོད་གསུང་ཡས་དེ་དངོས་གནས་ཡག་པོ་རེད་ད་འཛིན་གྲྭ་བཅུ་པ་ལ་དུས་ཚོད་ནི་རྒྱ་གར་རྒྱལ་ཡོངས་ཡིག་ཚད་རེད་ཨེ་ནི་རྒྱ་གར་རྒྱལ་ཡོངས་ཡིག་ཚད་དེ་གལ་ཆེན་པོ་ཁྱེད་རང་གི་མཐོང་བྱས་ནས་ཨ་ད་ནས་སྦྱང་ཡས་འགོ་ཚུགས་པ་དང་དེ་ཚོ་ཨེ་ནི་དྲ་དྲ་རྒྱ་ཐོག་ལ་རྒན་ལགས་གིས་ག་རེ་ལབ་ཀྱི་ཡོད་པ་དེ་གས་ཚང་མ་ལ་འཛུལ་ཞུགས་གནང་བྱས་ནས་ཨེ་ནི་དུས་ཚོད་ཡག་པོ་ཞེ་པོ་ཅིག་ཁྱེད་རང་གིས་སྐྱེལ་གནང་གི་འདུག་གུང་སེང་ལ་ཡིན་ནའང་དུས་ཚོད་ཨ་འཕྲོ་བརླག་མ་བཏང་བ་བྱས་ནི་ཨེ་ནི་སློབ་སྦྱོང་བྱེད་ཡས་ལ་ཨེ་ནི་འཐུས་ཤོར་མེད་པ་ཨེ་ཁྱེད་རང་གི་དཔེ་ཡག་པོ་གནང་གི་འདུག་ཐུགས་རྗེ་གནང། དེ་མ་ཡིན་པ་གི་ཡང་ད་ཁྱེད་རང་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ལེ་ཚན་འདི་ནང་ལ་ཕེབས་ཐུབ་པ་དང་འདི་ནང་ལ་བཀའ་མོལ་གནང་བ་འདི་ལ་ངས་ཐུགས་རྗེ་གནང་ཞུ་ཡས་ཡིན། བུ་མོ་བསྟན་འཛིན་ཚེ་སྐྱིད་ལགས་ཀྱི་སེམས་པར་འགྲོ་བའི་གཞས་གཅེན་མོ་ཞེས་པ་གཞས་པ་ནོར་བུ་བསམ་འཕེལ་ལགས་ཀྱིས་བཏང་གནང་བ་གསན་རོགས།

དབྱངས་ངའི་གཅེན་མོ་ཡིན། ཁྱེད་རྣམས་དབྱངས་ངའི་གཅེན་མོ་ཡིན། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད་མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགེ་བའི་སེམས་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ།

ཨ་མ་དེ་ཨོ་ཡ་ཆོས་ཞི་བ་དེ་ང་རས་ཆོས་སངས་རྒྱས་བཅོམ་ལྡན་འདས་རང་གི་ཨེ་ནི

འཐུང་ཆུའི་ཁྲོན་པ་ལ་ཡང་རིགས་དམན་པ་ཚོས་འཐུང་ཆོག་གི་མི་འདུག་ག། སངས་རྒྱས་བཅོམ་ལྡན་འདས་ཀྱིས་རིགས་ལ་དབྱེ་བ་ཕྱེས་རིགས་དམན་པ་ལ་མཐོང་ཆུང་བྱེད་ཡ་དེ་བཅོམ་ལྡན་འདས་ཀྱིས་དཔེ་མཐའ་གཅིག་ཏུ་དགག་པ་བསྐྱོན་གྱི་ཡོད་རེད། ཨེ་ནི། ངའི་ཨེ་ནི། རྗེས་འཇུག་ཚོ་རིགས་མི་གཙོ་རུས་མི་གཙོ་སྒྲུབ་པ་གཙོ་ཡིན་ཟེར་གསུངས་པ་རེད། ཨེ་ནི་སྔ་མོ་ང་རྒྱ་ནག་ལ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི།

རིགས་ཀྱི་དབྱེ་བ་བཞི་ལ་བརྩི་ཡ་དེ། བཅོམ་ལྡན་འདས་ཀྱིས་ངོ་རྒོལ་གནང་བྱས། འོ་དེ་འདྲས་ཀྱི་ནི་ཐོབ་ཐང་འདྲ་མཉམ་ཅིག་གི་ནི་འདུག་རྩོད་པ་གནང་བ་རེད། བྱས་ཙང་ཀ revolutionary རེད་དེ་འདྲས་བཤད་སོང། རྒྱ་གར་དེང་ལ་མ་ཨེ་ནི་ཧིན་དུ་གི་བླ་མ་ང་ངོ་ཤེས་པ་མང་པོ་ཡོད་ཨེ་ནི་ང་ཚོ་ཐུག་པའི་ཁ་ཐུག་ལ་ཡ་ད་རིགས་རུས་ཀྱི་སྐད་ཆ་བཤད་ཡ་དེ། ད་དུས་ཚོད་འདས་པ་རེད་ད། ཨེ་ནི་ཕྱོགས་གཅིག་ནས་བསམ་བློ་བཏང་ན་ཞིང་བྲན་ལམ་ལུགས་ཀྱི་སྤྱི་ཚོགས་ཁ་ཐུག་ལ་ཨེ་ནི་རིགས་རུས་ཀྱི་དབྱེ་བ་ཕྱེ་ནས་ཨེ་ནི་རིགས་མཐོ་བ་དེ་ཡིས་དེ་དམིགས་བསལ་གྱི་ཐོབ་ཐང་ཡོད་པའི་བཟོ་འདྲ་ཞིག། རིགས་དམན་པ་དེས་དེ་ད་ངལ་རྩོལ་སྐྱོང་མཁན་བཟོ་འདྲ་ཅིག་ལ་ཨེ་ནི་བརྩི་ཡ་དེ་ཞིང་བྲན་ལམ་ལུགས་ཀྱི་ཤུགས་རྐྱེན་ཡོད་རེད། ཨེ་ནི་སྤྱིར་བཏང་སྤྱི་ཚོགས་ཀྱི་གནས་སྟངས་ཀྱི་ཐོག་ནས་བཤད་པ་ཡིན་ནའི་ཞིང་བྲན་ལམ་ལུགས་རྫོགས་ཚར་རེད། ད་ང་ཚོ་འབངས་གཙོ་རིང་ལུགས་དམངས་གཙོ་རིང་ལུགས་སྒང་འགྲོ་གི་ཡོད་རེད་ཟེར་དེ་འདྲ་ཡིན་དུས་ཙ་ནས་ཞིང་བྲན་ལམ་ལུགས་དང་འབྲེལ་བ་ཡོད་བསྡད་པའི་དེ་འདྲའི་གི་ཅིག་གོམས་གཤིས་ཨེ་ནི་ཆོས་ཕྱོགས་གི་མིང་ཁྱེར་ནས་བྱེད་པ་དེ་འདྲ་དེ་ད་དུས་ཚོད་ཡོལ་བ་རེད་ངེས་པར་དུ་འགྱུར་བཅོས་གཏོང་དགོས་རེད་ཟེར་ངས་བཤད་བསྡད་ཀྱི་ཡོད་ཨེ་ནི་ད། ནང་པའི་སྤྱི་ཚོགས་ནང་ལ་ཆ་བཞག་ན་ལོ་ཉིས་སྟོང་དྲུག་བརྒྱའི་གོང་ནས་བཅོམ་ལྡན་འདས་ཀྱིས་ངོ་རྒོལ་གནང་ཚར་རེད་ཨེ། ད་དུང་ང་ཚོ། གཅིག་ཡུལ་པའི་ཡུལ་སྲོལ་བཟོ་འདྲ་རྩིས་བྱས། གཅིག། རིགས་མཐོ་དམན་གྱི་བཤད་པ་ཡིན་ན། བཅོམ་ལྡན་འདས་ཀྱི་བཀའ་དང་འགལ་གྱི་ཡོད་རེད་ད། ངས་ད་ག་སེ་བཤད་པ་མ་རེད། ངས་ཡང་ཏོག་ཙམ་གསར་བརྗེའི་བསམ་བློ་བཏང་ནས་ལབ་པ་དེ་འདྲ་མ་རེད། ག་ད་བཅོམ་ལྡན་འདས་ཁོ་རང་གིས་ཐག་བཅད་ནས་གསུངས་ཚར་རེད། ང་ཚོ་བཅོམ་ལྡན་འདས་ལ། སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་མཁན་བྱེད་པ་ཡིན་ན་རིགས་རུས་ཀྱི་དབྱེ་བ་ཁྱོན་ནས་ཕྱེ་ཆོག་གི་མ་རེད་ད། རིགས་དམན་པ་ལ་མཐོང་ཆུང་བྱས་དེ་འདྲའི་རྩ་བ་ཉིད་ནས་བྱེད་ཆོག་གི་མ་རེད་ད་ང་བཅོམ་ལྡན་འདས་ཀྱི་ད་ལོ་ཉིས་སྟོང་དྲུག་བརྒྱའི་རྗེས་ལ་ཡ་ཨེ་ནི་བྱུང་བསྡད་པའི་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་གཅིག་རེད་ད་ད་ངས་བཅོམ་ལྡན་འདས་ཀྱི་གསུང་ད་ག་རང་བལྟས་ཡོད་རེད་ང་རང་ཉམས་ལེན་བྱེད་ཀྱི་ཡོད་རེད་ཆ་དེ་འདྲ་ཡིན་དུས་ཙ་ནས་ཁྱེད་རང་ཚོ་སྤྱི་ཚོགས་ཀྱི་ལམ་ལུགས་ལ་ཆ་ཁག་བཏགས་བྱས་ད་དུང་ཅིག་རིགས་དམན་ལ་མཐོང་ཆུང་བྱས་འདྲ་བྱས་པ་ཡིན་ན་སངས་རྒྱས་ཀྱི་བཀའ་དང་འགལ་གྱི་རེད་སྐབས་སུ་བབས་པ་རྒྱལ་བ་རིན་པོ་ཆེའི་བཀའ་དང་འགལ་གྱི་རེད་ཤེས་སོང་ཨ། ཨ་ད། སྔ་མོ་ལ་དྭགས་ལ་ཡ་སྔ་མོ་སྔ་མོ་ང་ཡོང་བའི་ཁ་ཐུག་ལ་ཡ་ད་མ་རྡུང་མཁན་ཚོ་རིགས་དམན་པ་ལ་བརྩིས་ནས། ཨེ་ནི་ཁ་ཤས་པའི་སེར་ལམ་བཅས། རིགས་དམན་པ་ཚོའི་ཁང་པའི་ནང་ལ། ཅིག་ཞབས་བརྟན་སྒྲུབ་གར་འགྲོ་མཁན་དེ་འདྲའི་བཀག་འགོག་བྱེད་ཡ་དེ་འདྲའི་དེ་འདྲའི་སྐད་ཆ་འདུག་ཨ་སྔ་མོ།

བྱས་ཙང་ག། དེ་ནས་ཅིག། ཨེ་ནི། རིགས་ངན་ལ་བརྩིས་ནས། མཐོང་ཆུང་བྱས། ཁྱད་གསོད་བྱས། དེ་འདྲའི་ཐོག་ནས། ཁ་ཆེའི་ཆོས་ལུགས་ལ་ཕར་འགྲོ་སྟངས་དེ་འདྲས། བྱུང་ཡོད་རེད་ཟེར་དེ་འདྲས་གོ་ཡག་འདུག་ཨ། བདེན་ཆ་ག་ཚོད་ཟིན་མིན་ངས་ཐག་མི་ཆོད། དེ་གང་ལྟར་ཁྱེད་རང་ཚོ་གཏོགས། ཅིག། དེ་སྤྱི་ཚོགས་ནང་ལོགས་གཏོགས་ཁྱེད་རང་ཚོ་ཅིག། ག་ཚོད་བར་དུ་མཐོང་རྒྱུ་ཡོད་པ་ཟེར་ནས་མི་འདུག་ཁྱེད་རང་ཚོ་དགེ་བཤེས་ད་ཅིག་དེ་ཚོའི་གྲས་ཀྱིས་ཁུར་བླང་དགོས་རེད།

ང་ཚོའི་ཕ་མེས་ཁ་ཆེ་རེད་ཡིན་གཅིག་མིན་གཅིག་ཁ་ཆེ་བྱེད་དགོས་རེད་ཟེར་ཡག་ཡོད་མ་རེད། ཤེས་སོང། ང་ཚོའི་ཕ་མེས་ཡེ་ཤུ་རེད་ཡིན་གཅིག་མིན་གཅིག་ཡེ་ཤུ་བྱེད་དགོས་རེད་ཟེར་བ་ཡིན་ན་དེ་ག་དེ་སྤྱི་ཚོགས་ཀྱི་ལམ་ལུགས་བཟོ་འདྲ་འགྲོ་གི་འདུག་བ། དེ་འདྲས་བྱས་པ་ཡིན་ཙང་ཨེ་ནི་ཆོས་ཕྱོགས་ཀྱི་ནང་ལ་ཡང་ཨེ་ནི་ཆབ་སྲིད་ཀྱི་གནས་ཚུལ་བཟོ་འདྲ་སླེབས་ཡོང་གི་འདུག་བ། ང་རང་ཚོས་སྐྱོན་དེ་མཐོང། སྐྱོན་དེའི་རྒྱུ་དེ་ག་རེ་ཡིན་པ་དེ་དོ་སྣང་མ་བྱས་པ་བྱས་དེ་ནོར་གི་ཡོད་རེད་ད་ཤེས་སོང། ང་ནམ་རྒྱུན་ག་པར་སྐད་ཆ་བཤད་པ་ཡིན་ནའི་ཁ་སངས་པོ་ཅིག་སྐད་ཆ་བཤད་གི་ཡོད། ད་རྩ་བ་དེ་ང་མི་ཅིག་ཡིན་བསམ་དྲན་བསྡད་གི་ཡོད་མ་གཏོགས་ང་དེ་བས་ནང་པ་ཅིག་ཡིན་ཨེ་ནི་ལྷག་པར་དུ་ཡང་ང་དེ་བས་ཏཱ་ལའི་བླ་མ་རྒྱལ་བ་རིན་པོ་ཆེ་ཡིན་ཨེ་ནི་རྒྱལ་དབང་སྐུ་འཕྲེང་བཅུ་བཞི་པ་ཅིག་བཞི་པོ་ཅིག་ཡིན་ང་ནམ་ཡང་དྲན་གི་མེད་ད

ནི་ཏཱ་ལའི་བླ་མས་གང་བྱུང་མང་བྱུང་བཤད་ཀྱི་ཟེར་ནི། དེ་བཤད་པ་ཡིན་ནའི་སོ་སོའི་རང་དབང་རེད། རེད་དེ་ཡིན་ནའི་ངས་བཤད་པ་དེ་རྒྱུ་མཚན་འདུག་མི་འདུག་བཅོམ་ལྡན་འདས་ཁོ་རང་གིས་ཡིན་ནའི། དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ། བླང་བར་བྱ་ཡི་གུས་ཕྱིར་མིན་ཟེར་བྱས་ནས་བཅོམ་ལྡན་འདས་ཁོ་རང་གི་བཀའ་ལ་ཡིན་ནའི་བརྟག་དཔྱད་བྱེད་གསུང་གི་འདུག་ཨ་ཨེ་ནི་ངས་ལབ་བཤད་པ་དེ་ལ་བརྟག་དཔྱད་བྱེད། བརྟག་དཔྱད་བྱས་ནས་ངས་བཤད་པ་དེ་རྒྱུ་མཚན་མི་འདུག་ན། ཨེ་ནི་ཁྱེད་རང་ཚོ་ངོ་རྒོལ་བྱས་ཆོག་གི་རེད་ཤེས་སོང། ཡིན་ནའི།

སྐུ་ཁམས་བཟང། སྒྲུང་གཏམ་གྱི་ལེ་ཚན་གསན་གར་ཕེབས་པར་ཐུགས་རྗེ་ཆེ། དེ་རིང་གི་སྒྲུང་འདི་རི་དྭགས་ཀྱི་གཏམ་ངེས་འབྱུང་གི་ཕོ་ཉ་ནས་ཞུ་ཡས་ཡིན། ཐོག་མ་དེ་ལ། རང་བྱུང་རིག་པའི་ལྷ་ལ་ཕྱག་འཚལ་ལོ། སྔོན་མ་སྔོན་མ། བག་ཆགས་སྲིད་པའི་གྲོང་ཁྱེར་ལབ་ཡས་ཀྱི། ལུང་པ་སྐྱིད་པོ་སྐྱིད་པོ་རྒྱ་ཆེན་པོ། སྤང་ལྗོངས་བསོད་པ་བསོད་པ་ཡོད་པའི་སྒང་ལ། རི་དྭགས་ཀྱི་དཔོན་པོ་རིག་པའི་ལྟ་བ་ལབ་མཁན་ཅིག་ལ། རི་དྭགས་ཀྱི་འཁོར་ལོ་མང་པོས་བསྐོར་ནས། སྤང་ལྗོངས་བསོད་པ་བསོད་པ་རྒྱ་ཆེན་པོ་དེ་ལ། རི་དྭགས་ཚོ་སེམས་ཆགས་ནས་རི་དྭགས་ཚོས་ཡར་མར་རྩེད་མོ་རྩེ་མགོ་འཁོར་ནས་ཡོད་པའི་དུས་ཚོད་ཅིག་ལ། གང་འཚམ་གཅིག་གི་རྗེས་ལ། རི་དྭགས་ཀྱི་དཔོན་པོ་རིག་པའི་རྟ་ཕོས་ཚང་མ་ཚུར་བསྡུ་རུབ་བྱས་བྱས་སྐད་བཏང་བྱས་བསྐོངས་ནས། བརྩེ་བའི་རི་དྭགས་ཚོ། ངས་ལབ་པ་ལ་ཉན་དང། ང་རང་ཚོ་རྩྭ་ཆུ་ཡག་པོ་ལ་ཆགས་པ་དང་རྩེད་མོ་རྩེད་སྐྱིད་པོ་བྱུང་བ་གཅིག་པོ་མ་གཏོགས་གཞན་པ་ལས་ཀའི་དོན་གཙོ་བོ་གང་ཡང་མི་འདུག། སྦྲང་བུ་དེ་ཚོ་མངར་བཅུད་ལ་ཧ་ཅང་མང་པོ་ཆགས་ན། སོ་སོའི་གཅེས་པའི་སྲོག་ཤོར་བ་ནང་བཞིན་ང་རང་ཚོ་ཡང། སྤང་ལྗོངས་སྐྱིད་པོ་འདི་ལ་སེམས་ཆགས་ནས་མང་པོ་བསྡད་པ་འདྲ་ཅིག་ཡིན་ན། རིགས་ངན་ཁྱི་ར་བ། ངོ་ཚ་ཁྲེལ་མེད་ཁ་ཤས་དང་ཐུག་ན། ང་ཚོའི་སྲོག་ཡང་ཤོར་ཡས་ཀྱི་ཉེན་ཁ་ཡོད་རེད། དེ་ལས་རྩྭ་ཆུ་དྭངས་གཙང་གི་བྲག་རི་མཐོན་པོའི་རྩེ་ལ། གནོད་པ་བྱེད་མི་ཐུབ་པའི་ས་ཆ་ལ་འགྲོའོ་ཞེས་ལབ་པ་རེད། རི་དྭགས་ཀྱི་ཁྱུ་དེའི་དཀྱིལ་ལ་རི་དྭགས་ཡང་གཅིག་སོ་སོ་གི་གཟུགས་པོ་ལ་དཔེ་ཡིན་ཞེ་པོ་ཅིག་ཡོད་པ་དང་སྤོབས་པ་མཐོ་པོ་ཞེ་པོ་ཅིག་ཡོད་པ་དང་ཨེ་ནི་རྩེད་མོ་རྩེ་ཡས་དང་དགའ་པོ་ཨེ་མིག་འཕྲུལ་དང་དེ་ཚོ་ལ་དགའ་པོ་ཡོད་དེ་བྱེད་མཁན་རི་དྭགས་འདོད་པའི་ཁྱུ་མཆོག་ལབ་ཡས་ཅིག་ཡོད་རེད། འོ་དེ་ཨེ་ནི་ད་སྐད་ཆ་འདི་ལ་རྣ་བ་མ་འགྲོ་ནས་ཨེ་ནི་ག་རེ་ལབ་པ་རེད་ཟེར་ལབ་ན། རི་དྭགས་ཀྱི་དཔོན་པོ་ཆེན་མོ་ང་ལ་ཉན་དང། ང་ཚོ་འཁོར་བ་འདི་ནི་སྡུག་བསྔལ་གྱི་རྒྱ་མཚོའི་ནང་རེད། དེའི་ནང་ལ་ཚང་མ་ཟ་ཡས་དང་འཐུང་ཡས་གྱོན་ཡས་བསྡད་ཡས་ཙམ་གྱི་མཐུན་རྐྱེན་བདེ་པོ་དེ་ཚོ་ལ་ང་རང་ཚོ་ལས་སྐྱིད་པ་སུ་གཅིག་འདུག། ཁྱི་ར་བ་ཡོང་པ་འདྲ་ཞིག་ཡིན་ནའི། བྲོས་ཡས་ཀྱི་མགྱོགས་ཚད་ཡག་པོ་ནི་ང་རང་ཚོ་ལ་ཡོད། བྲག་རི་ཆེན་པོ་དེ་ཚོ་གི་ཨེ་ནི་གསེབ་དེ་གྱད་ལ་གབ་ས་ནི་ག་ཚོད་དགོས་དགོས་འདུག་ཡིབ་ནས་སྲུང་མཁན་ཡོད་པ་འདྲ་ཅིག་ཡིན་ནའི་དྲི་སྣོམ་ཡས་རྩལ་གྱིས་ང་ཚོས་ཧ་གོ་ཐུབ་ཀྱི་རེད། དེ་མིན་ཐག་རིང་པོ་ནས་ཡོང་གི་ཡོད་པ་འདྲ་ཅིག་ཡིན་ན་ནི་ཐག་རིང་པོ་མཐོང་ཡས་ཀྱི་དབང་པོའི་མིག་ནི་ང་རང་ཚོ་ལ་ཡོད་རེད། ཐག་ཉེ་ས་ལ་ཉན་ཡས་ཀྱི་རྣ་བའི་བུ་ག་ནི་ང་རང་ཚོ་ལ་ཡོད་རེད། རྫ་རི་མཐོན་པོ་ལ་སྐྱིད་པའི་ཉི་མ་དེ་འདྲའི་ནམ་ཡང་ཤར་ཡས་ཡོད་མ་རེད། རྫ་རིའི་དབྱར་ཁ་དེ་ཚོ་སྨུག་པས་འཐིབས་པ་དང་དགུན་ཁའི་ཁ་རླུང་ནི་ལྕགས་ལས་གྲང་བ། རྩྭ་ཆུ་བཟང་བ་དང་རྒྱུ་རྐྱེན་འཛོམས་པའི་གོ་སྐབས་མེད། དེ་འདྲའི་གནས་ངན་པ་ལ་ལོག་པའི་ག་འདྲ་དྲན་གྱི་ཡོད་ན། སྤང་ལྗོངས་སྐྱིད་པོ་འདི་འདྲ་ང་རང་ཚོ་ལ་ཡོད་དུས་དེ་ལ། དགའ་བ་དང་དེ་ལ་སེམས་ཆགས་ཡས་འདི་འདྲ། འདོད་ལྷའི་ཡུལ་ལ་ཡང་ཡོད་ཀྱི་མ་རེད་ད། གར་སྐྱིད་ཕ་ཡུལ་ལ་དབུ་རྩེ་བཀལ་བ་ཐལ་ཟེར་ནས་དོན་ལ། སོ་སོ་སྐྱིད་ས་ལ་སོ་སོ་འགྲོ་ན་ཏག་ཏག་རེད་ལབ་པ་རེད། ད་དུང་ངའི་ཁ་ལ་ཉན་ན་ཇུས་ནང་དངོས་གནས་རྩེ་གྲ་དེ་ངས་སྟོན་གྱི་རེད་ད་ཟེར་ལབ་པ་རེད། དེ་ལ་དཔོན་པོ་རིག་པའི་ལྟ་བས་བསམ་བློ་ཅིག་བཏང་བྱས་ནས་ཨ་ནི་ག་རེ་ལབ་པ་རེད་ཟེར་ལབ་པ་འདྲ་ཅིག་ཡིན་ན། ཨེ་མ་ཨེ་མ་འདོད་པའི་ཁྱུ་མཆོག། ཉན་དང། ཁེ་ཆེན་བ་ལ་གྱོང་ཆེན་སྦས་ནས་ཡོད་རེད། དུག་སྦྲུལ་མགོ་ལ་ཡིད་བཞིན་ནོར་བུ་ཡོད་རེད། བདེ་བ་མང་པོ་ཡོད་སའི་མཛོད་ལས་སྡུག་བསྔལ། སྡུག་ག་དང་མུན་པ་ནག་ག་ཡོད་རེད། ཉི་མ་དང་ཟླ་བ་ལས་སྒྲ་གཅན་མིག་རྩ་གྲུང་ང་ཡོད་རེད། ཡུལ་གྱི་རྒྱལ་པོ་ག་ཚོད་འཁྱུག་པོ་ཡོད་ནས་མཚོན་ཆའི་འཁོར་ལོ་དེ་ལས་མཉེན་པ་ཡོད་རེད། ང་རང་ཚོ་ལ་ཁྱི་དང་རྔོན་པ་དང་པོ་ཡོད་པ་ཤེས་ནས་ད་ལྟ་བྲོས་ན་རང་དབང་ང་རང་ཚོ་ལ་ཡོད་རེད། ནམ་ཞིག་བྲོས་དུས་ཐར་ཡས་ཁག་པོ་དཔེ་རེད། གྲོས་ཁུངས་དེ་དཔོན་པོ་ལ་བཅོལ་ན་མདུན་ལམ་དེ་ཡག་ག་ཡོད་རེད། ད་རེས་ངའི་སྐད་ཆ་ལ་ཉན་དང་འདོད་པའི་ཁྱུ་མཆོག་འོ་ཟེར་ལབ་ནས་ཨེ་ནི། རིག་པའི་ལྟ་བ་གིས་དེ་འདྲ་ཟེར་ལབ་དུས་ཙ་ན་འདོད་པའི་ཁྱུ་མཆོག་རྣ་བ་ཁྱོན་ནས་མ་འགྲོ་ནས་ཁོང་ཁྲོ་ཟ་བྱས་ནས་ཁྲོས་ནས་ཨེ་ནི་འདུག་སེ་ལབ་པ་རེད། ཧེ་ཧེ། བསོད་ནམས་དང་དབང་ཐང་ཆེན་པོ་ཡོད་ནས། དཔོན་པོ་ལ་ཁྱེད་རང་བསྐོས་པ་རེད་མ་གཞི། འཇིག་རྟེན་གྱི་ལས་ཀ་བྱེད་ཡས་དེ་ཚོ་འདོད་པའི་ཁྱུ་མཆོག་ང་རང་མཁས་པ་ཡོད་རེད་ད། འཕྲལ་སེལ་གྱི་བདེ་སྐྱིད་ཀྱི་འཚོ་ཐབས་སྐྱེལ་སྟངས་མ་ཤེས་པ་ལ་གྲོས་ངན་པ་དེ་འདྲའི་བཏོན་ཡས་འདིས་ང་ཚོ་གི་བདེ་སྐྱིད་འཕྲོ་བརླག་བཏང་ཡས་མ་རེད་པས། དཔེ་ཁོ་རང། བསམ་བློ་བཏང་སྟངས་དེ་འདྲའི་དེ་ཨེ་ནི་སྤུ་གུ་ཆུང་ཆུང་གི་བསམ་བློ་བཏང་སྟངས་འདྲ་བོ་འདུག་བ། བསམ་བློ་བཏང་རྒྱུ་ཚང་མ་དོགས་པ་དང་རྣམ་རྟོག་གིས་ཁེངས་བསྡད་རྒྱུ། དེ་འདྲའི་གི་བསམ་བློ་བཏང་སྟངས་དེ་ཚོ་སྦྲང་བུ་དེ་ཚོ་གི་གཤོག་པ་ཐབས་སྐྱོ་བོ་དེ་ཚོ་འདྲ་བོ་འདྲ་མཐོང་གི་འདུག། ག་དུས་ཡིན་ནས་ཡོང་བས་མེད་ཀྱང་ཉི་མའི་གི་གྲངས་ཀ་དེ་ཚོ་གྲངས། ཁོག་ཆུང་གྲོས་དང་བྱེ་མའི། ཆངས་བུ་འདྲ་ཟེར་ལབ་ཀྱི་ཡོད་རེད། གལ་སྲིད་དེ་ལ་ཉན་པ་འདྲ་བྱས་ན་རི་དྭགས་ཁྱེད་རང་ཚང་མ། ཕུང་ཐག་ཆོད་ཕུང་གི་རེད་ད། ཁྱེད་རང་བྲོས་པ་འདྲ་བྱས་ན་རྫ་རི་མཐོན་པོ་ལ་བྲོས་རོགས་གྱིས། རི་དྭགས་དེ་ཚོ་གི་དཔོན་པོ་ངས་བྱས་ན་འགྲིག་ས་རེད། འོ་དེ་འདྲ་ཟེར་ལབ་བྱས་ནས་འདོད་པའི་ཁྱུ་མཆོག་གིས་དཔེ་ཁོ་རང་ཚིག་རྒྱག་བྱེད་པ་རྒྱབ་བྱས་ནས། དེ་ནས་རིག་པའི་ཟླ་བ་ལབ་འདུག་ས་ལབ་དུས་ཙམ་ནས་རིག་པའི་ཟླ་བ་གི་འདོད་པའི་ཁྱུ་མཆོག་ལ་བལྟས་བྱས་ནས་སྙིང་ཞེ་པོ་རྗེ་རེད་ད་ཨ་ཙི་ད་སེམས་ཅན་དེ་འདྲའི་ཐབས་སྐྱོ་བོ་ཞེ་པོ་ཅིག་ཨ་ཨིན་ད་དོ་ཁོ་རང་ཐབས་སྐྱོ་བོ་ཡིན་པ་མ་ཚད་ཨིན་སེམས་ཅན་གཞན་པ་ཚང་མ་ལ་ཨིན་དེ་འདྲའི་གི་གྲོས་ངན་པ་དེ་འདྲ་བལྟས་བྱས་ནས་ད་གར་ཆེ་བོ་རེད་སོ་སོ་གི་ད་སོ་སྐྱེ་གི་ཨིན་ཆོས་ད་ག་རང་བསྟན་གི་འདུག་བསམ་བྱས་ནས་སེམས་པ་དཔེ་གཅིག་ཕམ། བློ་ཕམ་ལབ་དགོས་རེད་འོ་དེ་འདྲའི་གི་ད་ཚིག་སྡུག་ཅག་ལབ་རྒྱུ་དེ་འདྲའི་གི་སེམས་ལ་ཕོག་བྱས་ནས་བློ་ཕམ་ཨན་དེ་མ་ཡིན་པའི་གི་ཨན་སྙིང་རྗེ་ད་ཁོང་ཚོ་ཚང་མ་ད་ཕ་གི་ལ་ཉེན་ཁའི་ནང་ཚུད་འགྲོ་དུས་ཙམ་ན་ད་དེ་ནས་སྐྱོབ་ཐུབ་གི་ཡོད་མ་རེད་བ་ད་འོ་དེ་འདྲའི་གི་དངངས་སྐྲག་གི་ཨན་སྙིང་རྗེ་ཚད་ལས་འདས་པ་ཅིག་སྐྱེས་བྱས་ནས་ཨན་སེམས་པ། སྐྱོ་བོ་གཅིག་གི་ཐོག་ནས་སྐད་ཆ་དེ་འདྲས་ལབ་པ་རེད། ཀྱེ་མ་ཀྱེ་ཧུད་འཁོར་བའི་རྒྱ་མཚོ་ན་ས་ལབ་དུས་ཙམ་ནས་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་དེའི་ནང་ལོགས་ལ་ཨ་ནི་ལྷུང་བསྡད་ཡོད་པ་དེ་ཚོ་ལ་སྙིང་རྗེ་ས་ལབ་ནས་འཁོར་བ་དེ་ཡང་སྡུག་བསྔལ་གྱི་རྒྱ་མཚོ་ཡིན་པ་ག་འདྲས་ས་རེད་ས་ལབ་དུས་ཙམ་ལ་འཁོར་བ་དེའི་ནང་ལོགས་ལ་ལྟད་མོ་འདྲ་མིན་སྣ་ཚོགས་ཅིག་ག་པར་ཡིན་ནའི་ལྟ་ཡས་འདུག་ད་དེ་འདྲས་ཀྱི་ལྟད་མོ་དེ་ཚོ་ལ་མགོ་ཡང་རྣ་བ་འཁྲུལ་བྱས་ཀྱི།

ཨ་ནི་སོ་སོའི་གི་སྡུག་བསྔལ་དེ་སོ་སོ་རང་གིས་བཟོས་པ་ཡིན་པ་ཁྱེད་རང་ཚོ་གི་ད་དེ་ཤེས་གི་རེད། ང་དཔོན་པོ་གཉིས་ལམ་ལོག་ནས་ཡུན་རིང་པོ་ཕྱི་ཕྱིན་སོང། བྱས་ཙང་ད་སོ་སོ་སོ་ལ་ཚོད་ཡོད་རྒྱུ་ངའི་ཁ་ལ་ཉན་མཁན་གྱི་རི་དྭགས་དེ་ཚོ་ཡིན་ན་ང་མཉམ་དུ་ངའི་རྗེས་ལ་ཤོག། རང་ཤེད་ཅན་དང་ང་རྒྱལ་ཆེན་པོ་ཡོད་རྒྱུ་དེ་གི་དེ་རང་བཞུགས་རོགས་གྱིས། དོགས་པས་གི་ཤི་བ་འདྲ་ཅིག་ཡིན་ནའི་རང་ཤི་རང་རེད། རེ་བ་མང་པོ་ཞིག་བརྒྱབ་བྱས་ནས་ལྟས་ངན་དེ་ཚོ་དང་ཨེ་ནི་མི་གིས་བསླུས་བྱས་ནས་ཨེ་ནི་སྲོག་ཤོར་ཡས་ཀྱི་ཨེ་ཉེན་ཁ་དེ་ཚོ་ཡོད་པ་དེ་ཨེ་ཚང་མ་བཤད་ཟིན་པ་རེད། ང་ནི་དུད་འགྲོའི་ལུས་ལ་བྱང་ཆུབ་སེམས། ང་རང་འདུག་བཟོ་བལྟས་པ་འདྲ་བྱས་ན་དུད་འགྲོ་འདྲ་བོ་ཞིག་ཁྱེད་ཚོ་མཐོང་གི་ཡོད་དེ་ཨེ་ནི་སེམས་པ་བསམ་བློ་བཏང་ཕྱོགས་དེ། ཨིན། སེམས་ཅན་ཚང་མ་ལ་བསམ་བློ་བཏང་ཐུབ་མཁན་གྱི་ཨིན་བྱང་ཆུབ་ཀྱི་སེམས་ལྡན་པ་ཅིག་ཡིན། ཡིན་ནའི་ཀྱི་ང་ད་དུད་འགྲོ་ཡིན་ནའི་ཀྱི་ད་དེ་ཡ་ག་རེ་ལབ་དགོས་རེད་རང་ལས་གཞན་གཅེས་པའི་ཀྱི་ཨིན་དེ་འདྲའི་ཀྱི་སེམས་བསྐྱེད་དེ་འདྲའི་སྦྱང་གར་འགྲོ་ཡས་ཡིན། ངས་སེམས་དྲང་པོའི་ཀྱི་ཐོག་ནས་བསླབ་བྱ་དྲང་པོ་ཞིག་བརྒྱབ་པ་འདི་ལ་ཁྱེད་རང་ཚོ་གི་གོ་བ་ལོག་པ་ལེན་བསྡད་མཁན་གྱི་ཨིན་རི་དྭགས་ཀྱི་ཁྱུ་མཆོག་ཆེན་པོ་འདི་ལ་རི་དྭགས་ཀྱི་ཁྱུ་ཆེན་པོ་འདི་ཀྱི་ཚང་མ་ལ་ཨིན། རྗེས་མ། ཁྱེད་རང་ཚོ་སྐྱེ་བ་རྗེས་མ་ཡང་ཨེ་ནི་ངའི་གི་གདུལ་བྱ་རང་ཅིག་ལ་སྐྱེ་བར་ཤོག། ལབ་ནས། ཨེ་ནི། ཁོ་རང་གཅིག་པུ། ཨེ་ནི་མིག་ནས་མིག་ཆུ་ཕྲུག་ཕྲུག་ལ་ཨེ་ནི་འདི་ནས་ཡར་ཕྱིན་རྩྭ་རི་མཐོན་པོ་དེ་གི་ཡ་གི་རྩེ་དེ་ལ་ཕྱིན་བྱས་ནས་ཡ་གི་སྒང་ནས་ཨ་མཆོག་ཀྲོང་ངེར་ལངས་བསྡད་པ་རེད། རི་དྭགས་ཀྱི་གཏམ་ངེས་འབྱུང་གི་ཕོ་ཉ་གི། ཨ་ནི་ལེའུ་དང་པོ་འདི། དགེ་བའི་བཤེས་གཉེན་གྱིས་འཁོར་བ་ལ། སྐྱོ་བ་སྐྱེ་གྱུར་པའི་གི། ཨ་ནི། བསྐུལ་མ་བཏང་སྐོར་གྱི་ཨ་ནི་ལེའུ་འདི་ཨ་ནི་དེ་རྫོགས་པ་རེད་དེ་ལེའུ་དང་པོ་འདི་རེད། སྒྲུང་གཏམ་གསན་མཁན་ཚང་མ་ལོ་ལ་ཨ་ནི་དེ་རིང། སྒྲུང་འདི་ཨ་ནི་དེ་ལ་མཚམས་བཞག་ཡ་ཡིན་ལེའུ་དང་པོ་འདི་དེ་མཚམས་བཞག་ཡ་ཡིན་རྗེས་མ་གི་ལེ་ཚན་ནང་ལོ་ལ་ཨ་ནི་ལེའུ་གཉིས་པ་གི། ཨ་ནི། སྒྲུང་གཏམ་འདི་དེ་ནས་མར་ཞུ་ཡ་ཡིན། གཏམ་གསན་པ་ཐུགས་རྗེ་ཆེ། རྗེས་མ་ལེ་ཚན་ནང་སླར་ཡང་མཇལ་ཡོང། སྐུ་གཟུགས་ལ་ཐུགས་ཅག་གནང་དགོས། འཛིན་རིམ་བཅུ་པའི་སློབ་མ་རྣམས་ཀྱིས་གསན་པར་འདོད་པའི་གཞས་གསལ་ལོ་ཡག་ཞེས་པ་གཞས་མ་བསྟན་འཛིན་སྒྲོལ་མ་ལགས་ཀྱིས་བཏང་གནང་བ་གསན་རོགས།

རྒྱལ་ཡོངས་ཡིག་རྒྱུགས་ཆེན་མོ་ལ་གྲ་སྒྲིག་གང་འདྲ་གནང་གི་ཡོད་མེད་སྐོར་གྱི་ལས་རིམ་གསན་གསན་ཡོང་བ་ཞུ། ཁམས་བཟང་དང་སེམས་བཟང་དེ་རིང་རླུང་འཕྲིན་གསན་མཁན་ཡོངས་ལ་གུས་མོ་བསྟན་འཛིན་འཆི་མེད་ཕུད་རབས་ཀྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ངའི་མདུན་ལ་ཡོད་པའི་ཚེ་རིང་ལྷ་མོ་ལགས་དང་བསྟན་འཛིན་འོད་ཟེར་བསྟན་འཛིན་རྣམ་གྲོལ་ཨི་ཤི་དང་ཁོང་རྣམ་པས་རྒྱ་གར་རྒྱལ་ཡོངས་ཡིག་རྒྱུགས་ཆེན་མོ་གང་འདྲ་གྲ་སྒྲིག་གནང་གི་ཡོད་མེད་ཐོག་བཀའ་མོལ་གསུང་རོགས་ཞེས་འབོད་སྐུལ་ཞུ་ཡ་ཡིན་རྣམ་པ་ལྷན་རྒྱས་སྙན་གསན་ཡག་པོ་ཡོང་བའི་རེ་བ་ཞུ། ངའི་མདུན་ལ་ཡོད་པའི་བཅུ་པ་པད་མའི་བསྟན་འཛིན་རྣམ་གྲོལ་ལགས་ངས་དྲི་བ་དང་པོ་དེ་རང་ལ་བཀའ་འདྲི་ཞུ་ཡ་ཡིན་བསྟན་འཛིན་རྣམ་གྲོལ་ལགས་དེང་སང་ནད་ཡམས་རྐྱེན་གྱིས་འཛིན་གྲྭ་དངོས་སུ་འཚོགས་ཐུབ་མེད་ཙང་འཛིན་གྲྭ། དྲྭ་རྒྱ་ཐོག་ནས་འཚོགས་ན་ཡག་ག་རེད་འཛིན་གྲྭ་དངོས་སུ་རང་འཚོགས་ན་ཡག་ག་རེད་རང་གི་བསམ་ཚུལ་བཤད་རོགས་གནང་དང། ངས་ཞུས་ན་དྲྭ་རྒྱ་འཚོགས་ན་དྲག་ག་ཅིག་འདུག་བསམ་གི་འདུག་ར་དགེ་རྒན་གྱིས་བཏང་བའི་བརྙན་ཐུང་དང་སྒྲ་འཇུག་དེ་ཚོ་ང་ཚོ་བསྐོར་ནས་བསྐོར་ནས་ཉན་ཐུབ་གལ་སྲིད་མགོ་མ་ཚོད་འདྲ་བྱུང་ན། ཡིན་ནའི་ད་འཛིན་གྲྭ་འཚོགས་ན་ནི་བད།

ཨ་ཏི་ཆུ་ཚོད་དེ་ཁྱིམ་ཚང་ལྔ་བཞིའི་རེའུ་མིག་ལ་ཞུས་ན། ཆུ་ཚོད་དྲུག་དང་ཕྱེད་ཀ་ལ་ད་ཡར་ལངས་ནས་ཨ་ནི་གསོལ་ཚིགས་ཁང་ནང་འཛོམས་ཚར་ཆོག་རེད། གསོལ་ཚིགས་ཁང་ནང་འཛོམས། གསོལ་ཚིགས་ཁང་ནང་འཛོམས་ཚར་རྗེས་ལ་ཨ་ནི་ཞལ་འདོན་སྐྱོར་དགོས་རེད་ང་ཚོ་དང་པོ་ཞལ་འདོན་སྐྱོར་དགོས་རེད་ཨ་ནི་ཞལ་འདོན་སྐྱོར་ཚར་རྗེས་ལ་ཨ་ནི་ཁ་ལག་གནང་ཡོད་རེད། ཁ་ལག་ཟ་བ་རེད་ཨ་ནི་ཁ་ལག་ཟ་ཚར་རྗེས་ལ་ཨ་ནི་ཆུ་ཚོད།

ནི་དྲི་བ་གཉིས་པ་དེ་ཚེ་རིང་ལྷ་མོ་ལགས་ལ་བཀའ་འདྲི་ཞུ་ཡ་ཡིན་ཚེ་རིང་ལྷ་མོ་ལགས་ཨ་ནི། ད་ང་ཚོ་རང་སྦྱོང་བྱེད་དུས་སོ་སོ་གཅིག་པོ་སྦྱང་ན་ཡག་ག་རེད་ཡང་མི་ད་གཞན་པ་མཉམ་དུ་སྡེ་ཚན་སྡེ་ཚན་སྦྱང་ན་ཡག་ག་དེ།
ང་ཚོ་རང་སྦྱོང་བྱེད་པའི་སྐབས་ལ། དུས་ཚོད་མང་ཆེ་བ་ཞིག་ཨ་ནི་ང་ཚོ། སོ་སོ་རང་གིས་རང་སྦྱོང་བྱེད་ན་ཡག་པོ་འདུག་མཉམ་དུ་ཨ་ནི་ཉུང་བ་དེ་ཨ་ནི་གྲོས་བསྡུར་བྱས་དང་ཨ་ནི་ང་ཚོ་གལ་སྲིད་གྲོས་བསྡུར་བྱེད་པའི་སྐབས་ལ་དུས་ཚོད་མང་བ་བཏང་བ་ར་བྱས་ན་ང་ཚོ། ད་སློབ་ཚན་ས་ནས་དོན་དེ་ག་ཡིན་མིན་ཐོག་ནས་སྐད་ཆ་འདྲ་མེད་པ་དང་འདྲ་མེད་པ་འདི་ཚོ་བཤད་ཀྱི་རེད་མཉམ་དུ་ཁ་ཡང་མང་པོ་གཡེང་གི་རེད། ངས་ཨི་ཤི་ཏཱ་ལ་དྲི་བ་དེ་ག་རེ་བྱ་ཡི་འདུག་ལབ་ན་ཨི་ཤི་ཏཱ་ང་ཚོ་ཡི་གེ་ག་འདྲེ་ག་འདྲེ་སྦྱང་ན་ཡག་ག་ཡོད་རེད་རང་གི་བསམ་ཚུལ་བཤད་རོགས་གནང་དང།
ཞོགས་པ་ང་ཚོ་རིག་པ་གསལ་པོ་ཡོད་དུས་ཙམ་པ་ལ་ཨ་ནི་ང་ཚོ་ཚན་རིག་དང་ཚན་རིག་ཨ་ཅེ། ངག་ཏུ་ཟིན་པའི་རིགས་དང་ཨ་ནི་ང་ཚོ་བོད་ཡིག་གི་རྩ་བ་དེ་ཚོ་གལ་སྲིད་ང་ཚོ་ངག་རྒྱུན་ཡག་པོ་བྱས་ནས་སྦྱང་ཐུབ་ན་ང་ཚོ་རིག་པ་གསལ་པོ་ཙམ་པ་ལ་རིག་པ་ཡག་པོ་འདི་རེད། ཨ་ནི་ཉིན་གུང་ང་ཚོ་དེ་ང་ཚོ་འཛིན་གྲྭ་བཅུ་བ་ལ་ད་ལྟ་ང་ཚོ་འདི་ཡོད་ར་དཔེ་མཚོན་དྲི་ཤོག་དེ་དེ་ཚོ་གལ་སྲིད་སེལ་ཐབས་རེ་བྱས་ན་ཡག་པོ་འདུག་ར་ཨ་ནི་ད་ཉིན་གུང་རྒྱབ་ཨ་ནི་མཉམ་དུ་ཚན་རིག་ཨ་ཅེ་རི་མོ་དེ་ཚོ་སྦྱངས་ན་ཨོ་ཡག་པོ་འདུག། ཨི་ཤི་ཏཱ་ལགས་དང་ཚེ་རིང་ལྷ་མོ་ལགས་བསྟན་འཛིན་འོད་ཟེར་ལགས་བསྟན་འཛིན་རྣམ་གྲོལ་ལགས་བཅས་ནས་རྒྱ་གར་རྒྱལ་ཡོངས་ཡིག་ཚད་གྲ་སྒྲིག་གནང་སྟངས་སྐོར་ལ་སོ་སོའི་བསམ་ཚུལ་གསུངས་པ་ལ་ཐུགས་རྗེ་ཆེ། གྱོ་མོ་བསྟན་འཛིན་ཆེན་མོའི་ཕུད་རབས་ངོས་ནས་རྒྱ་གར་རྒྱལ་ཡོངས་ཡིག་རྒྱུགས་ཆེན་མོ་གྲ་སྒྲིག་གནང་མཁན་ཡོངས་ལ་ཡིག་ཚད་ལམ་ལྷོང་ཡོང་བའི་སྨོན་འདུན་ཞུ། ད་རིང་གི་གྲོས་མོལ་འདིར་མཚམས་འཇོག་ཞུ་ཡིན་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་གསན་པ་ཐུགས་རྗེ་ཆེ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ་གཟའ་མཇུག་སོ་སོར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད་པས། འབྲུག་གི་འབྲུག་གི་གཞས་པ་འཇམ་དབྱངས་ཆོས་ལྡན་ལགས་ཀྱིས་བཏང་གནང་པའི་གཞས། ཨེ་མ་ལན་ཅིག་གསོན་དང་ཞེས་པ་དེ་ཐུགས་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མ་མཇལ་ཡོང་བཀྲ་ཤིས་བདེ་ལེགས་རླུང་འཕྲིན། གསན་ཡག་ཐུགས་མ་བསྙེལ་བ་གནང་རོགས།